ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང་བྷི་བྷལ་ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང། ཆོས་གཏམ་དང། ན་ཚ་མི་ཡོང་གི། ཐོག་སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའོ། ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི། བར་ལ་གསན་ཞུ་གི། ཡིན་ནོ།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེའི་ལས་རིམ་ཨ་ས་གི་བ་ནི Box Box Number

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མས་ཀྱི་བར་ལ་གསན

ད་དེ་རིང་གི་འདིའི་ལས་རིམ་འདི་ཁྱོད་ཚོ་མི་མང་ཚང་མས་ཀྱི་ཐོག་ལ་ཕུལ་བའི་སྐབས་ལ་ང་ཡབ་ཡེ་ཤུ་གི་དོན་ལ་དཀོན་མཆོག་གི་དོན་ལ་ཡང་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཅི། མི་མང་ལྷན་རྒྱས་རྣམ་པ་ཚོ། ད་ཡང། ཁོ་ཚོས་ཀྱི། ཆོས་ཀྱི་གསུང་རབ་དེ་ང་ཁྱོད་ཚོ་མི་མང་ཚང་མས་ཀྱི་ཐོག་ལ་ཕུལ་བའི་སྐབས་ལ་ཡབ་ཡེ་ཤུ་གིས་ང་ལ་རོགས་རམ་གནང་རོགས་གནང་ཅི། ཁྱོད་ཀྱི་དོན་ལ་ཁྱོད་ཀྱི་འགྲོ་སྟངས་ལ་ཕུལ་གྱི་ཡོད་དོ་ཅི་ཁྱོད་ཀྱི་ཁྱོད་རང་གིས་གང།

འདི་སྡིག་པའི་ཐོག་ལ་ཁོང་ཚོ་ག་རེ་བྱས་ནས་གྲོངས་པ་རེད་ཁོང་ཚོ་འཇིག་རྟེན་ལ་འོ་རང་འདི་ལ་སྡིག་པ་དག་པ་ལ་འོང་བ་རེད་འདི་གའི་དུས་ཐོག་ནས་ང་ཁྱེད་ཚོ་མི་མང་ཚང་མ་ལ་ཡང་བཀའ་མཆིད་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ཡེ་ཤུས་ཐེངས་མ་ཐེངས་མང་པོ་རང་གི་སློབ་དང་མི་གཞན་ལ་ཡང་གསུངས་པ་ཁོང་ནི་གྲོངས་ཀྱི་རེད། ཡིན་ནའང་ཁོང་གིས།

གདུང་བའི་སྐད་འབོད་བརྒྱབ་པ་རེད་ཁོ་ཚོ་ལག་པ་གཡུག་བཏང། བཏང་བ་དང་ཡེ་ཤུ་རྒྱལ་པོ་བཞིན་དུ་ཕེབས་བསུ་ཞུས་པ་རེད། དེ་ཡིས་དཔོན་པོ་རྣམས་ཁོང་ཚོ་ཚིག་པ་མང་དུ་ཟ་བཅུག་པ་རེད་ཁོ་ཚོར། ཡེ་ཤུ། གྲོང་དུ་སྐྱེས་པ་རེད། ཡེ་ཤུ། འཇུ་བར་བྱ་བ་ལ། ལུག་པའི་ཆེད་དུ། ཡུ་དཱ་སློབ་མ་གཅིག་ལ། གསུག་རྔན་སྤྲད་པ་རེད། དཔོན་པོ་རྣམས་ཀྱིས་ཁོ་གཟུགས་པོའི་ཐག་གཅོད་ལམ་སེང་བྱས་པ་རེད། མཚན་མོ་འདི་ལ་ཁོང་འཇུས་པ་རེད། ཁོང་གི་སློབ་མ་ཚང་མར་ཐུགས་སྤྲོ་ཡི་གང་དགའ་དོན་གནང་བ་རེད། ཡང་སྐྱར་ཁོང་གིས་གསུངས་པ། ཁོང་འཆི་བ་ཡིན་པ་དང་ཁོང་གྲོངས་པའི་གི་སྐབས་སུ་འཛམ་བུ་གླིང་གི་སྡིག་པ་ཚང་མ་དང། དང་སྤྱོད་པ་ངན་པ་ཚང་མ་འཁྱེར་རྒྱུ་ཡིན་པ་གསུངས་སོང། ཁོ་ཚོ་ཁ་ལ་ཟས་ཚར་བའི་གི་རྗེས་ལ་ཡེ་ཤུ་དགོང་དྲོ་ཡི་སྨོན་ལམ་སྐྱོན་པའི་ཆེད་དུ་དུམ་ར་ཞིག་གི་ནང་ཕེབས་པ་རེད། དེ་ཡི་རྗེས་ལ་ཡེ་ཤུ་ཁོང་བཟུང་ནས་རོ་མན་གྱི་རྫོང་དཔོན་གྱི་མདུན་ལ་ཁྲིད་པ་རེད།

ཆོས་ཞེས་ཁབ་ལ་སྐད་འབོད་བརྒྱབ་ནས་ལ་ལབ་པ་ཁོ་རྒྱང་ཤིང་ལ་སོད་ཟེར་རོ། མི་མང་ལྷན་རྒྱས་རྣམ་པ་ཚོས། པི་ལ་ཏུ་ཡིས་མི་ཚོགས་དགའ་བའི་གི་ཕྱིར་དུ་ཡེ་ཤུ་ཇག་པ་མི་གཉིས་ཀྱི་དཀྱིལ་ལ་རྒྱང་ཤིང་ལ་བཏགས་པ་རེད། རྒྱང་ཤིང་ལྗིད་ཁོག་ཞེ་དྲག་ཡོད་པ་དང་ཡེ་ཤུ་ལ་བཙན་དབང་ཐོག་ནས་རྒྱང་ཤིང་འདི་གྲོང་ཁྱེར་བརྒྱུད་ནས་གོལ་གོ་ཐ་རི་ཆུང་ཆུང་བར་དུ་ཁྱེར་བཅུག་པ་རེད། དམག་མི་དེ་ཚོས་ཡེ་ཤུ་ཁོང་གི་ཕྱག་དང་ཞབས་ལ

ཚོ་ལ་སྙན་བརྡ་གཏོང་བའི་གི་ཚེ་དཔོན་བཅས་བྱས་པ་རེད། ཁོང་གི་མཉམ་དུ་མི་ངན་མི་ཇག་ཇག་པ་གཅིག་གིས་ཁོང་ལ་ཞུས་པ། ངས་ནོར་འཁྲུལ་བྱས་པ་རྣམས་ལ་དགོངས་ཡངས་གནང་རོགས་གནང། ཡེ་ཤུས་གསུངས་པ་མི་འདི་ལ་དགོངས་ཡངས་ཡོད། ཁོ་ཞིང་ཁམས་ལ། ཁོ་ཞིང་ཁམས་ལ་འགྲོ་གི་རེད། ཡེ་ཤུ་གིས་ཁོང་ལ་ན་ཚ་ཆེན་པོ་གཏོང་གི་ཡོད་ན་ཡང། ཁོང་གིས་མི་མང་ལ་མར་བལྟས་ནས་གསུངས་པ། ཀྱེ་ཡབ་དཀོན་མཆོག་ཁོང་ཚོ་ལ་དགོངས་ཡངས་གནང་རོགས་གནང། གང་ལ་ཟེར་ན་ཁོང་ཚོ་ག་རེ་བྱེད་ཀྱི་ཡོད་པ། ཁོང་ཚོ་རང་གིས་ཤེས་ཀྱི་མེད་པ་རེད། ཉིན་དགུང་ལུང་པ་ཚང་མར་ཆུ་ཚོད་བཅུ་བཅུ་གཉིས་ནས་གསུམ་བར་དུ་ནག་ཁུང་ཆགས་པ་རེད། དེ་ནས། ཁོང་གིས་གསུང་སྐད་ཆེན་པོ་བྱས་ནས་གྲོངས་པ་རེད། དེའི་དུས་ས་ཡོ་ཡོམ་ཤུགས་ཆེན་པོ་ཞིག་བརྒྱབ་པ་དང་དམག་མི་དམག་མི་གཅིག་གིས་ཁོང་བླ་ན་མེད་པའི་དཀོན་མཆོག་གི་སྲས་དངོས་གནས་རེད་ལབ་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་དགྲ་བོ་རྣམས་ཀྱིས་པི་ལ་ཏུ་རྩར་ཕྱིན་ནས་ཡེ་ཤུས་ཁོང་གི་འཆི་བ་ལས། བཞེངས་པའི་གི་ཁས་ལེན་གནང་བ་རེད་ཅེས་ལབ་པ་རེད་དེར་བརྟེན་ཁོང་ཚོས་ཁོང་གི་སྐུ་ལུས་དུར་ཁང་གང་གི་ནང་དུ་སྦས་པ་རེད། དུར་དུར་ཁུང་འདི་བྲག་ཕུག་འདྲ་པོ་ཡོད་རེད། ཁོང་རྐུན་མ་ཤོར་པའི་གི་ཆེད་དུ་དུར་ཁུང་གི་ཁ་ལ་ཡོད་པའི་གི་རྡོ་ཆེན་པོ་ཞིག་གིས། བརྒྱབ་པ་རེད། ཡིན་ནའང་ཁོང་གྲོངས་ཁོང་གྲོངས་པའི་གི་ཉིན་མ་གསུམ་པའི་གི་རྗེས་ལ་ཡང་བསྐྱར་གསོན་པོར་ཆགས་པ་རེད། ཁོང་གི་གྲོགས་པོ་རྣམས་ཀྱིས་དུར་ཁུང་སྟོང་པ་ཡིན་པ་མཐོང་བའི་གི་ཚེ་དེ་ཕོ་ཉས་རྡོ་ཆེན་པོ་དེ་ཕར་རིལ་པ་རེད།

གསོན་པོར་ཆགས་ཡོད་ཁྱེད་ཚོ་ཁོང་གིས་ག་རེ་གསུངས་པ་རྣམས་དྲན་གི་དྲན་གསོས་ཀྱི་མི་འདུག་པས་དེ་ཐོས་ནས་ཁ་ཤས་ཧང་སང་བ་རེད། ཁྱེད་ཚོ་མི་མང་ཚང་མ་གསན་འཇོག་རོགས་གནང་ཞེས་ང་དེ་རིང་གི་འདི། ལས་རིམ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་བས་ཕུལ་ཚར་པ་རེད། ད་དེ་རིང་གི་འདི་རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེ་ཨ་ཤ་ཀི་བ་ནི་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་ཡི་གནས་དེ་དུས་ཚོད་འདི་དེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡང་མཇལ་གྱི་རེད་ཐུགས་རྗེ་ཆེ། ཨ་ཤ་ཀི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་གུང་བསང་ཞུ་གི་རེད།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

དུས་ཚོད། ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན། ཉུང་གི། ཡོད། མི་མང་རྣམ་པ་ཚོ་ལ་དེ་རིང་གི་དེའི་འགྲོ་སྟངས་ཀྱི་ཐོག་ནས་ང་ཡང་ད་ཡང།

ད་ཡི་གེ་སློབ་མཁན་གྱི་དུས་ཚོད་ལ་ཁོ་ཡི་གེ་སློབ་མ་ཁོ་ན་དེ་ཆོ་ཡོང་མ་རེད། ཆོས་སློབ་མཁན་དུས་ཚོད་ལ་སློབ་མ་ཁོ་ན་ཆོ་ཡོང་མ་རེད། བ་ལས་ཀྱི་ད་ཁོ་ལ་སངས་རྒྱས་ཀྱི་དུས་ཚོད་དུས་ཚོད་ཁོ་རང་ལ་སྟེར་དེ་ཡོད་རེད། ཁོ་དུས་ཚོད་ནང་ལ་ལས་ཀ་ཅི་ཚང་ཁོ་ཅིག་བྱས་ཟིན་ད་དུས་ཚོད་ཡོལ་ཟིན་རྗེས་མ་ལ་དེ་ལས་ཀ་བྱས་མ་ད་ད་ད་འོ་རང་ད་ལོ་སུམ་ཅུ་བཞི་བཅུ་སླེབས་དེ་ང་ཡང

ལས་ཀ་ཅི་ཚང་གི་འགྲོ་སྟངས་བས་སེམས་འགུག་ཡོད་དོ་ཅིག་ལས་ཀ་གི་འགྲོ་སྟངས་ཅི་ཐམས་ཅད་རྣམ་པ་དེ་རེད་སྐྱོལ་ཟིན་ན་ལས་ཚེ་ན་འོ་རང་གི་ཚེ་འདི་ལ་ཅི་ཐམས་ཅད་སྐྱིད་པོ་ཡོད་རང་གི་དུས་ཚོད་འདི་ནང་འགོ་དེ་ལ་ལས་ཀ་ཅི་ཐམས་ཅད་ཟིན་འགུག་བའི་སྨད་དེ་ང་དེ་རིང་གི་མི་མང་ཚང་མ་ལ་འདི་སྐད་ཆ་ཞུ་གི་ཡིན་དུས་ཚོད་ནང་ལ་དུས་ཚོད་འདི་གཙོ་ཆེ་ཤོས་རེད་རང་གི་གཟུགས་པོའི་གི་འོ་རང་གི་འཇིག་རྟེན་གི་འགྲོ་སྟངས་ལ།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགོངས་པ་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།